བོད་ལ་སྐྱེས་པ་དང་ཉིས་སྟོང་དྲུག་ལོར་ཁོང་རྒྱ་གར་བཙན་བྱོལ་དུ་འབྱོར་ནས་རྡ་སྟེང་བོད་ཁྱིམ་དུ་སློབ་པ་རེད་འདུག་ཡང་ཉིས་སྟོང་བཅུ་དྲུག་ལོར་ཁོང་ཆབ་སྲིད་འབྲེལ་ཡོད་ཡིན་པའི་ཆ་ནས་ཨོ་སྟྲེ་ལི་ཡར་སྐྱབས་བཅོལ་ཐོབ་འདུག། ཁོང་མོའི་ཕ་ཟླ་ཤར་ལགས་ནི་ཉིས་སྟོང་བརྒྱད་ལོའི་བོད་ཀྱི་སྒེར་ལངས་ནང་མཉམ་ཞུགས་བྱས་པའི་རྐྱེན་ལོ་བཅུ་བཙོན་འཇུག་བྱས་པ་རེད། ད་ལོའི་ཟླ་བ་ལྔ་པའི་ཚེས་བཅོ་ལྔ་ཉིན་ཟླ་ཤར་ལགས་ཁོང་མཐར་གློད་གྲོལ་ཐོབ་འདུག་གནད་དོན་དེའི་ཐོག་ཁོང་གི་བུ་མོ་བསྟན་འཛིན་ཉི་སྒྲོན་ལགས་སུ་བཅར་འདྲི་ཞུས་ཡོད་པ་དེ་ལྷན་རྒྱས་ཀྱིས་གསན་རོགས་གནང།
ཨ་ནེ། ད་བསྟན་འཛིན་ཉི་སྒྲོན་ལགས་ད་ད་ལྟའི་ཆར་ལ་ད་ལྟ་ཁྱེད་རང་གི་པཱ་ལགས་ད་ཆབ་སྲིད་བཙོན་ཟུར་ཅིག་ཆགས་ཡོད་རེད་ཨ་ནི་ཁོང་ད་ད་ལྟ་ད་ལོ་སྤྱི་ཟླ་ལྔ་པའི་ནང་ལོགས་ལ་ཨ་ནི་བཙོན་ཁང་ནས་གློད་གྲོལ་ཐོབ་ནས་ད། ད་ཕལ་ཆེར་ད་ད་ལྟའི་ཆར་ལ་ད་ཟླ་བ་བཞི་ཙམ་འགྲོ་གི་འདུག་ཨ་ནེ་སྔོན་མ་དང་པོ་བཙོན་ཁང་གློད་ཚར་སྐབས་སུ་ད་ད་ད་རང་པཱ་ལགས་ཀྱི་ད་ད་སྤྱིར་བཏང་ད་གཟུགས་པོ་ཡི་ད་བདེ་ཐང་ག་འདྲས་ཡིན་མེད་ཅིག་ད་གནས་སྟངས་དེ་གསལ་བོ་ཞེ་དྲག་ཅིག་ད་ཤེས་ཀྱི་མེད་འགྲོ་ད་ད་ལྟའི་ཆར་ལ་ད་ཟླ་བ་བཞི་ཙམ་འགྲོ་ས་རེད་ཨ་ནེ་པཱ་ལགས་ད་ད་སྐུ་གཟུགས་བདེ་ཐང་རེད་དེ་བས་ད་ག་འདྲས་ཡིན་མེད་ད་ད་བཀའ་མོལ་འགྲོ་བྱུང་ཟེར་པཱ་ལགས་དང

ད་བསམ་བློ་གཅིག་བཏང་ཡོད་ད་ད་ཡག་པོ་རེད་བསམ་ཟིན་ད། ང་ཚོས་ད་ཞུ་ཞུ་ཕྱི་མ་དོན་ད་ད་པཱ་ལགས་ཚོ་མང་བ་བྲོས་ནས་བོད་ལ་ད་ཞིག་ཞིག་སུ་སུ་གི་བེད་ད་སྲོག་པོ་ད་བློས་བཏང་ནས་བྱེད་འདུག་ད་ད་ང་རང་གི་ནས་ཇི་སྲིད་སེམས་ལ་སྤོབས་པ་རྒྱག་སྐྱེ་རྒྱག་ཡོད་པ་ལ་མི་ཡག་པོ་ད་དེ་འདྲས་ཅིག་རེད་འདུག་བ་ཟེར་ནས་ཚོར་སྣང་དེ་འདྲ་ཆེན་པོ་ཞིག་སྐྱེས་སོང་ཨ་ནི་འདི་ནི་ངེད་ཀྱི་སྐད་ཆ་དེ་ང་རང་སྤུན་དགའ་གཉིས་སྤུན་གཉིས་ཡོད་རོགས་ཁོ་གཉིས་ལ་སྐད་ཆ་དེ་སྦས་ཡིན་པ།
དེ་ནས་ཚོར་སྣང་ཆེན་པོ་ཞིག་སྐྱེས། ཨ་ནེ། དེ་རང་པཱ་ལགས་ད་ལྟ་དང་པོ་ངེད་ལ་རྒྱ་གར་ལ་ཚུར་སླེབས་མྱོང་ཡོད་རེད་བསྙད་ནས།
ཡོད་རེད་པཱ་ལགས་སླེབས་རེད་པཱ་ལགས་ཉིས་སྟོང་དྲུག་ལོ་ལ་ང་ཚོ་ང་ཚོ་དུས་རྒྱ་གར་ལ་སྐྱེལ་སློབ་གྲྭར་བླུགས་མང་འགྲོ་ཨ་ནེ་ཉིས་སྟོང་བདུན་ནས

ལོ་བཅུ་ད་བཙོན་ཁང་ནང་བླུགས་ཚར་ནས་ད་ལོ་ད་སྤྱི་ཟླ་ལྔ་པའི་ནང་ནས་པཱ་ལགས་ད་བཙོན་ཁང་ནས་མར་གློད་གྲོལ་ཐོབ་རེད་ཨ་འདི་དང་པོ་གློད་གྲོལ་ཐོབ་འདུག་ལབ་ནས་ད་མར་གློད་ཤག་ལབ་འདི་གནས་ཚུལ་འདི་གོ་དུས་ཙམ་པ་ད་རང་དང་རང་གི་ནང་མི་ཚང་མ་གི་ད་ཚོར་བ་ག་འདྲེ་འདྲ་ཞིག་སླེབས་བྱུང།

ད་ང་ཚོ་ཚང་མ་ད་ང་རེ་ད་རེ་ཅོག་གུས་དེ་རེ་ད་དགའ་དགའ་སྤྲོ་སྤྲོ་ག་རེ་ད་ད་ཟེར་ཨ་ནི་ཚང་མ་གི་ད་པཱ་ལགས་མར་ཐོན་ཡ་རེ་ཚང་མ་དེ་ད་ད་ག་ར་དེ་ང་པོ་ཆེན་དེ་ཡོད་ད་གུས་དེ་ང་ཚོ་ང་ནི་ཅོག་རེ་ཤོང་ད་ང་ཚོ་ཚོང་ཤེ་ན་ད་དེ་གམ་ད་ཆུང་ཆུང་ནས་ཡར་སམ་སམ་ད་ལས་ཚར་ད་ཡིན་ན་ཡང་ད་ང་རང་སེམས་ནང་ལ་ཨ་ད་པཱ་ལགས་ཇི་ལེ་བ་ནི་ངའི

ད་ང་ཚོའི་ལས་གཅིག་པོ་ལས་དེ་ད་ང་གི་དང་པོ་དེ་སླེབས་དུས་དཀའ་ངལ་ཆེ་ཤོས་རོགས་དེ་ད་དམིགས་བསལ་གཏོང་བཞིན་ཡོད་མོད་ངོ་ཤེས་པོ་མ་ག་ཡ་ཨ་ནི་ད་ད་ང་ལ་དེ་སླེབས་ནས་དེ་ནས་དམིགས་བསལ་ནས་མཐོང་བ་དེ་ན་དཀའ་ངལ་རོགས་དམིགས་བསལ་གྱི་ཐད་མ་བཟོ་ག་ཚོད་ད་གཞུང་གི་ག་དེ་འདྲའི་གི་ད་ཆ་རྐྱེན་ད་དང་པོ་ད་ཏག་ཏག་ཏག་ཏག་སོ་སོ་ནས་རོགས་པ་མང་པོ་བྱེད་ཀྱི་འདུག་ཨ་ཡ་ཚོགས་པ་འདྲ་མི་འདྲ་གི་ཨ་འདི་གཞན་གཅིག་གི་འདི་ད་འདི་ལ་བོད་པ་ཡི་གེ་དེ་ད་རོགས་པ་དེ་ད་ཡག་པོ་འགྲོ་བྱེད་ཀྱི་འདུག

ན་ཞིང་ལ་ཡིན་ལ་འགྲོ་དགོས་སམ། ཨ་ནེ། ཨ་ནེ། ད་ད་ལྟར་ད་གལ་སྲིད། ད་ད་ལྟའི་ཆར་ལ་རང་གིས་ད་འཇམ་འཇམ་སོ་སོ་བསམ་བློ་བཏང་དུས་ཙམ་པ་ད་པཱ་ལགས་དང་ད་ཨ་མ་ལགས་གཉིས་ཆ་བོད་ལ་ཡོད་རེད་ད་ཅིག་ཚང་མ་ནང་མི་ཚང་མ་ང་སྤུན་ཀྱག་གཉིས་རྒྱ་གར་ལ་ཡོད་རེད་ཚང་མ་ཁ་འཐོར་བསྡད་རེད་ད་ཚང་མ་མཉམ་དུ་འཛོམས་ནས་ཅིག་ནང་མི་གང་ཚང་མཉམ་འཛོམས་ཡོང་ཡ་གི་ཉི་མ་ཤར་གི་རེད་བསམ་གི་དེ་ད་མགྱོགས་པོ།
ང་འོན་ཏེ་རོགས་བྱེད་ཨོ་ང་ཚོ་ད་པཱ་ལགས་སྐད་ཆ་བཤད་ན་ཡ་རེད་ང་འོ་འདྲ་ཚོར་གི་འདུག་ད

ཨ་ནེ། ད་ད་ལྟའི་ཆར་ལ་ད་རང་ད་ལྟ་འཛིན་གྲྭ་བཅུ་གཉིས་ག་གཅིག་དེའི་སྒོ་ནས་བྱེད་ཀྱི་ཡོད་རེད། ཨ་འདི་ཐོན་ཚར་ན་ད་མཐོ་སློབ་ལ་ཕེབས་རྗེས་ད་ད་ནར་སིང་སྨན་ཞབས་ཀྱི་ད་དེ་ཆེད་ལས་དེ་བྱེད་ངེས་བྱེད་ཡ་འདོད་པ་ཡོད་ལ་ཡིན་འདུག་ཨ་དེ་འདྲའི་བྱས་ན་ད་སོ་སོ་ཡི་ད་དེའི་གཅིག་པོ་མིན་པ་བྱས་ཡང་སོ་སོའི་གཞན་པ་ད་སོ་སོ་ལ་དེ་གཅིག་དམིགས་ཡུལ་ལ་ནས་ད་སོ་སོ་མི་ཚེ་ན་ད་ང་དེ་གཅིག་བྱེད་དགོས་བསམ་ཡ་འདྲའི་གཞན་པ་ག་རེ་ཡོད་ན། ད་ང་གི་དངོས་གནས་ཀྱི་ད་ངང་པ་ད་ང་རང་གི་རེ་བ་འདོད་ལ་ན་འདི་ལ་དེ་སྨན་ཞབས་ཀྱི་ལག་ཨ་ཡིན་ན་རེད་ད་དེ་འདྲའི་སྨན་གྱི་ནང་ལ་ཡག་པོ་ཞིག་སྦྱངས་ནས་ང་རང་རང་ཕ་ཡུལ་ལ་རང་ཕྱིར་ལོག་འགྲོ་དགོས་ངེས་ཡོད་ད་ཕ་ཡུལ་ལ་འགྲོ་ནས་ད།